གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། སྤྱིར་ཨོ་སྟྲེ་ལི་ཡའི་སྲིད་བློན་མཆོག་གིས་ད་ལོའི་སྤྱི་ཟླ་དྲུག་པའི་བར་སློབ་གྲྭ་ཡོངས་སྒོ་ཕྱེ་ཐུབ་པའི་རེ་བ་གནང་གི་ཡོད་ཀྱང་ཕ་མ་མང་དག་ཞིག་གིས་སོ་སོའི་ཕྲུ་གུའི་བདེ་སྲུང་ཕྱིར་མུ་མཐུད་ཁྱིམ་དུ་སློབ་ཁྲིད་བྱེད་བཞིན་ཡོད་འདུག་སྟབས་ལེགས་པ་ཞིག་ལ་ཕ་མ་དེ་དག་ལ་དགོས་མཁོའི་མཐུན་སྦྱོར་རོགས་རམ་སྣ་ཚོགས་བསྐྲུན་ཡོད་འདུག། Brisbane ལ་གནས་སྡོད་མཁན་ཁྱིམ་བདག Mona Perez ལགས་ཁོང་མོས་ཐོག་མར་རྒྱ་ནག་གི་གྲོང་ཁྱེར་ཝུའུ་ཧན་ནང་ཏོག་དབྱིབས་ནད་རིམས་ཁྱབ་གདལ་བྱུང་སྐབས་ནས་བཟུང་རང་ཉིད་ཀྱི་ཕྲུ་གུའི་བདེ་འཇགས་ལ་སེམས་ཁུར་བྱུང་ཡོད་འདུག་དེར་བརྟེན་ཁོང་མོས་སློབ་དུས་དང་པོ་མཇུག་མ་སྒྲིལ་གོང་གི་བདུན་ཕྲག་གསུམ་སྔོན་ནས་རང་ཉིད་ཀྱི་ཕྲུ་གུ་གཉིས་སློབ་གྲྭར་གཏང་རྒྱུ་མཚམས་འཇོག་གནང་ཡོད་འདུག།

ཉིན་གུང་ཞལ་ལག་ཆེད་ཆུ་ཚོད་གཅིག་བར་སེང་ཡོད་པ་གང་ཞིག་ལ་འདུ་འཛོམས་དང་འཛིན་ཁང་ལ་ཡར་འགྲོ་མར་འགྲོ་སོགས་ཁྱོན་བསྡོམས་དངོས་ཡོད་སློབ་ཁྲིད་ཆུ་ཚོད་གཉིས་ནས་གསུམ་བར་ལས་བྱེད་ཀྱི་མེད། དེར་བརྟེན་སྐྱིད་ལགས་ཀྱིས་ཕྲུ་གུ་ཆུང་བ་རྣམས་ལ་སྔ་དྲོ་རིག་པ་གསལ་བའི་སྐབས་སློབ་སྦྱོང་བྱེད་དུ་བཅུག་པ་དང། ཕྲུ་གུ་རྒན་པ་རྣམས་འཚར་བཞིན་པའི་སྐབས་ཡིན་དུས། མཚན་མོ་ཕྱི་ཙམ་ཉལ་བ་དང་ཞོགས་པ་ཕྱི་ཙམ་ལངས་ན་སྐྱོན་མེད་ཞེས་ཁོང་མོས་འགྲེལ་བརྗོད་གནང་དོན།

ང་ཚོའི་སློབ་ཚན་འཆར་འགོད་ནང་རྩིས་དང་ཚན་རིག། སྐད་ཡིག་སོགས་ཁོ་ན་མ་ཡིན་པར། ཕྲུ་གུ་རྣམས་གདེང་ཚོད་ཅན་དང། རང་ཁྲིམས་སྲུང་མཁན། རང་ཐག་རང་གཅོད་ཐུབ་མཁན་སོགས་ཀྱི། སྤྱི་ཚོགས་ནང་དགོས་ངེས་ཡོད་པའི་ཁྱད་ཆོས་རྣམས་ངོ་སྤྲོད་བྱེད་ཀྱི་ཡོད། དེ་བཞིན Kimberley ལགས་ཀྱིས་ད་ལྟའི་དུས་ལ་སྲོལ་རྒྱུན་གྱི་སློབ་ཁྲིད་གནང་ཕྱོགས་ལ་འགྱུར་བ་ཆེན་པོ་སོང་བར་བརྟེན་ཕ་མ་མང་པོ་ཞིག་ལ་ཉམས་མྱོང་མེད་པར་བརྟེན་འགོག་རྐྱེན་སྣ་ཚོགས་འཕྲད་བཞིན་ཡོད་ཀྱང་ཕ་མ་ཚོར་སེམས་ཤུགས་མ་ཆག་པར་བཟོད་བསྲན་གནང་རོགས་ཞེས་ཁོང་གིས་གསུངས་དོན། Put your kids in their school uniform.
ཁྱིམ་དུ་སློབ་གྲྭའི་ཁོར་ཡུག་བསྐྲུན་ཕྱིར་ཕྲུ་གུ་རྣམས་སློབ་གྲྭའི་སྒྲིག་ཆས་གྱོན་ནས་སེམས་ལ་སློབ་སྦྱོང་བྱེད་དགོས་བསམ་པའི་བརྡ་བཏང་ངེས་རེད། ཉིན་རེའི་བྱེད་སྒོ་འཆར་གཞིའི་སྟེང་ནས་བྱུང་ན་ཉིན་རྒྱབ་ལ་ཕྲུ་གུ་ཚོར་སྒྱུ་རྩལ་གྱི་བྱེད་སྒོར་ཞུགས་ཐུབ་པ་གནང་ན་ལེགས། དེ་བཞིན་ཕྲུ་གུ་ཚོར་ལུས་རྩལ་ཏོག་ཙམ་རྩེ་ཐུབ་ན་ཡག་པོ་ཡོད། Ramesh Kumar ལགས་ནི Victoria ནང་ཡོད་པའི Southern Migrant and Refugee Centre ཞེས་པའི་གཞིས་སྤོ་བ་དང་སྐྱབས་བཅོལ་བའི་ལྟེ་གནས་ཁང་གི་འགན་འཛིན་པ་ཞིག་ཡིན་འདུག་ཁོང་གིས་གཞིས་སྤོ་བ་དང་སྐྱབས་བཅོལ་བའི་ཕྲུ་གུ་མང་པོར་ནང་སྦྱོང་བྱེད་པར་འགོག་རྐྱེན་དེ་བས་ཆེ་བ་འཕྲད་བཞིན་ཡོད་ཅེས་ཁོང་གིས་གསུངས་དོན། There is no proper home learning environment. ཁྱིམ་དུ་སློབ་སྦྱོང་བྱེད་པའི་འདུན་པ་ཡོད་ཀྱང་ཁོར་ཡུག་དང་མཐུན་རྐྱེན་ཆ་ཚང་བ་ཞིག་མེད། དཔེར་ན། ཁྱིམ་ཚང་གཅིག་ལ་ཕྲུ་གུ་བཞི་ཡོད་ཀྱང་ནང་སྦྱོང་བྱེད་སའི་ས་ཆ་འདང་ངེས་མེད་པ། དེ་བཞིན། དྲ་ཐོག་སློབ་ཁྲིད་བྱེད་པར་གློག་ཀླད་ཀྱི་མཐུན་རྐྱེན་མེད་པ་སོགས་འགོག་རྐྱེན་གཅིག་རྗེས་གཉིས་མཐུད་ཡིན། ལྷག་པར་དུ། ཕ་མ་རྣམས་དབྱིན་སྐད་མི་ཤེས་པར་བརྟེན་ཕྲུ་གུ་རྒན་པས་ཆུང་བར་རོགས་རམ་བྱེད་དགོས་དུས་ཁོང་ཚོར་འགན་དང་སེམས་ཁུར་ཇེ་ཆེར་ཡོང་གི་ཡོད། ཁེ་མེད་ཀྱི་ཚོགས་པ་དེ་དང་ཚོགས་པ་གཞན་ཞིག་མཉམ་འབྲེལ་ཐོག་ནས་ས་གནས་ས་ཐོག་གི་སློབ་གྲྭའི་ཕྲུ་གུ་ཁག་ལ་ནང་སྦྱོང་བྱེད་པར་ཡོ་བྱད་ཀྱི་མཐུན་རྐྱེན་བསྐྲུན་གནང་གི་ཡོད་འདུག། ཀུ་མར་ལགས་ཀྱིས་དབྱིན་སྐད་མི་ཤེས་པའི་ཕ་མ་ཚོས་ཕྲུ་གུ་རྣམས་ཁྱིམ་དུ་སློབ་སྦྱོང་བྱེད་སྐབས་རང་མགོ་ཐོན་པ་དགོས་ཞེས་ཁོང་གིས་གསུངས་དོན། The large number of the parents.
ཕ་མ་མང་པོར་སློབ་གྲྭ་འགྲིམ་རྒྱུའི་གོ་སྐབས་བྱུང་མེད་ལ Australia ཡའི་སློབ་གྲྭའི་སྒྲོམ་གཞིའི་སྐོར་ཤེས་རྟོགས་གང་ཡང་མེད་པར་བརྟེན་ཕྲུ་གུ་རང་ཉིད་ཀྱིས་འགན་བླངས་དགོས་པ་ཡིན། དེ་བཞིན་ཀུ་མར་ལགས་ཀྱིས་སྟབས་མི་ལེགས་པ་ཞིག་ལ Australia ཡར་སྐྱེས་པའི་ཕྲུ་གུ་རྣམས་དང་གཞིས་སྤོ་བའི་ཕྲུ་གུ་རྣམས་བར་ཤེས་ཡོན་མཐུན་རྐྱེན་ཆ་ནས་ཁྱད་པར་ཆེན་པོ་ཡོད་ཅེས་ཁོང་གིས། For the girls from certain backgrounds, it is more. ལྷག་པར་དུ་ཚོགས་སྡེ་འགའ་ཤས་ནང་ཕྲུ་གུ་བུད་མེད་རྣམས་ཁྱིམ་དུ་ནང་ལས་བྱེད་དགོས་པ་ཡིན། དེ་བཞིན་ཕ་མ་གཉིས Centrelink དང་དངུལ་ཁང་ཚོང་ཁང་སོགས་ལ་སྐྱོད་སྐབས་ཕྲུ་གུ་རྣམས་སྐད་སྒྱུར་བྱེད་དགོས་པ་ཡིན། དེ་འདྲ་ཡིན་དུས་ཁོང་ཚོའི་སློབ་སྦྱོང་གི་སྒང་ལ་ལས་འགན་སྣོན་མ་མང་པོ་ཆགས་ཡོད། ཁེ་མེད་ཚོགས་པ་དེའི་བརྒྱུད་ཕྲུ་གུ་དེ་དག་ལ་དྲ་ཐོག་ནས་སློབ་ཁྲིད་འཕར་མ་གནང་བཞིན་པ་རེད་འདུག་རྒན་གསོ་ཞུས་ཟིན་པའི་ཨང་རྩིས་དགེ་རྒན་ཝལ་ཐེར་ཝལ་ལེས་ལགས་ནི་དྭང་བླངས་པའི་ཟུར་ཁྲིད་དགེ་རྒན་ཞིག་ཡིན་འདུག་ཁོང་ཕྱི་ལོ་ཉིས་སྟོང་བཅུ་ལོར་རྒན་གསོ་ཞུས་ཟིན་རྗེས་དྭང་བླངས་ཐོག་ཟུར་ཁྲིད་གནང་འགོ་ཚུགས་པ་ཡིན་འདུག་ཝལ་ལེས་ལགས་ཀྱིས་གཞིས་སྤོ་བ་དང་སྐྱབས་བཅོལ་བའི་ཕྲུ་གུ་རྣམས་ལ་ཤེས་ཡོན་བླང་བར་འདུན་པ་དང་ངར་ཆེན་པོ་ཡོད་པ་གཟིགས་སོང་ཞེས་ཁོང་གིས་ཕ་མ་ཚོར་ལམ་སྟོན་གནང་དོན།
My message to parents would be to work on. ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུར་སེམས་ཁུར་ཇེ་ཉུང་གཏང་ཐབས་གནང་དགོས། དེ་བཞིན་ཁྱེད་རྣམ་པས་གང་ཐུབ་ཅི་ཐུབ་སློབ་གྲྭའི་མཐུན་རྐྱེན་གང་བསྐྲུན་པ་རྣམས་བེད་སྤྱོད་གཏང་ཐུབ་པ་གནང་དགོས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།